སྲོག་གཅོད་སྤང་བའི་དགེ་བའི་ལས་ཀྱི་བྱེད་པ་རྒྱུ་མཐུན་ཁོ་ལ། ད་ལྟའི་འདིར་སྲོག་གཅོད་ཅིག་སྤང་བ་ཡིན་ཙང་ཁོ་གོམས་ནས་བྱུང་ན། སྲོག་གཅོད་སྤོང་བ་ལ་རང་བཞིན་གྱིས་དགའ་བོ་བྱེད་དགོས་རེད། བྱས་ཙང་ཁོ་བྱེད་པ་རྒྱུ་མཐུན་བྱ་བ་འགྲོ་ལ། ད་བདག་འབྲས་སྲོག་གཅོད་སྲོག་གཅོད་ཀྱི་བདག་འབྲས་ཁོ་ལ། སྨན་དང་དེ་ཚོ་ལ་ནུས་པ་རྩ་ནས་མེད་ངེས་ཆགས་འགྲོ་རེད་ཟེར་འདུག་ཁོ་ལ་ད། ཁོ་ཚོ་ཕྱི་ལ་ལོག་ནས་སྨན་དང་དེ་ཚོའི་རིགས་སོགས་སུས་དེ་དེ་ཚོ་ལ་ག་རེ་ཡིན་ན་ནུས་པ་ཆེན་པོ་བྱེད།

ཆུང་མ་དེ་ཡང་རྫིག་རྫིག་འོག་ཐག་ཡོང་དགོས། ངས་འདི་ལྟར་དཔེར་ན་ང་ཚོ་སྲོག་གཅོད་པ་མ་བྱིན་པ་ལེན་པ། མི་ཚངས་པར་སྤྱོད་པ་གསུམ་ཡིན་ན་ནི་སྲོག་གཅོད་དེ་སྡིག་པ་ཆེ་ཤོས་ཡིན་འདུག། ནི་སྲོག་གཅོད་དེ་ལའང་ཁྱད་པར་འདུག་ད་དེ་ཚོར་ན་ག་ལེ་ག་ལེ་ཆུང་མ་ལགས་ནས་དཔེར་ན་མི། མི་ཡིན་ནའང་དག་འདུག་དུད་འགྲོ་ཡིན་ན་ཡང་གཟུགས་པོ་ཆེ་དེ། སྡིག་པ་ཆེ་ཡོད་ས་རེད་བསད་ན། ད་ང་རང་སྲོག་ཡོད་པ་དེ་གཅིག་པར་དཔེར་ན་ང་རང་ཚོ། ཤ་རེ་བྱིན་ན་བ་ཕྱུགས་ཤིག་བསད་པ་ལ་མགོ་རེ་བསད་པ་གཅིག་དང། བྱ་གཉིས་བསད་པ་བྱས་ན་བྱ་གཉིས་བསད་ན་སྲོག་གཉིས་འཕྲོ་ད་འགྲོ་འོས་རེད། ཡིན་ན་ཡང་སྡིག་པ་རེད་འོ།

ཨིན་ཕན་སེམས་ཞེས་ནི་ཡང་ཚིག་རྩུབ་པོ་ལབ་ན་ཡོང་བར་བ་དགེ་རྒན་མི་རྩ་རྩ་ཆེན་པོ་དེ་ཚོའི་བཀའ་བཀྱོན་གནང་གི་ཡོད་རེད་ད་ན་ཡང་འོང་མི་ཀུན་སློང་བཞག་ཡོད་མ་རེད་ཡིན་ན་ཡང་བཀའ་བཀྱོན་ཁོ་ཤུགས་ཆེན་པོ་ཞིག་གནང་གི་ཡོད་དེ་ལ་ཁོ་ག་རེ་ཟེར་ན་ཀུན་སློང་ཁོ། རྣམ་པར་དག་པ་ཆགས་པ་ཡིན་ན་ཁོ་དགེ་བའི་ཁོངས་ལ་འགྲོ་ཚིག་རྩུབ་གསུངས་ན་ཡང་གསུངས་ན་འགྲིག་ད་ང་རང་ཚོ་འདྲ་བ་ཡིན་ན་ད་ར་བ་ད་ཚིག་རྩུབ་ཅིག་ལབ་ཡོང་དུས་ད་ཁོང་ཁྲོ་ཤུགས་ཆེན་པོ་ཞིག་སྒོ་ནས་ལབ།